ཨ་རེ། བོད་དུ་ཁོ་རང་ག་རེ་བྱེད་ཀྱིན་འདོད་པ་དེ་ཆགས་པ་དེ་ང་རང་གཉིད་ལམ་ལམ་ནང་ལ་བྱེད་ཀྱི་རོ། ཟེར་ཟིན་རྗེས་འདིར་གང་ག་ཐུག་ལ་ངས་ཐག་རིང། ཟེར་ཟེར་གཉིད་དགོངས་དང་ཡང་དག་འོང་ཟིན་མ་ཐག་པའི་མཚམས་འབྱོར་ལ་འོ་དེ་འདྲས་མ་ཟེར་ཞེས་ཟུར་དུ་བྱས་ནས། གཉིད་ལམ་གྱི་ནང་ལ་ཆགས་པ་བྱེད་པར་མ་འགྲོ་ཞེས་ཆགས་པ་བྱེད་ཡག་དུས་ཚོད་རྩ་ནས་ཡོད་མ་རེད། དེ་ལྟར་རྨི་ལམ་འདི་ལ་ཨ་ནི། ཁྱད་ཆོས་ཆེན་པོ་གཞན་དང་མི་འདྲ་བ་ཞིག་ཡོད་རེད། ཁོ་རྨི་ལམ་གྱི་ལུས་དེ་ལ། ཨ། ཁོ་བེད་སྤྱོད་ཡག་པོ་བཏང་ཐུབ་ན། ཁོ་བེད་སྤྱོད་ཡག་པོ་བཏང་ཐུབ་ན། དེ་ནི། དེ་དེ་རང་གི་བླ་མའི་རྩ་ནས་དེ་ནི་ཆོས་ཞུ་བ་དང། ཨ་དེ་ནི་དག་པའི་ཞིང་ཁམས། ཨ་དེ་ནི་སོ་སོ་པའི་བདེ་བ་ཅན་ལ་སོགས་པའི་ཨ་ནི་སངས་རྒྱས་ཀྱི་ཞིང་ཁམས་ལ་ཕྱིན་ནས་ཨ་ནི་ཆོས་ཉན་པ་ལ་སོགས་པ་དང་ཨ་འདི་དེ་མ་ཡིན་པ། ཨ་རེ། དེ་རྨི་ལམ་གྱི་ལུས་ཀྱིས་ཨ་ནི་ག་གི་ཡིན་ནའང་བྱེད་ཐུབ་པ་རེད། ཨ་དེ་ལ་རྨི་ལམ་གྱི་ལུས་དེ་ལ། དེའི་གཞན་དང་མི་འདྲ་བའི་ཁྱད་ཆོས་ཡོད་བ་རེད།

ས་དེའི་ཡེ་ནས་ཤིང། དེ་དེ་རླུང་སེམས་ཙམ་ལས་གྲུབ་པའི་དེ་ནི་ཡེ་ཤེས་ཀྱི་སྐུ་ཞིག་རེད། དེ་ནི་ཤ་ཡོད་མ་རེད་ཁྲག་ཡོད་མ་རེད་རུས་ཁོག་ཡོད་མ་རེད། གློ་བ་དེ་སྙིང་དང་མཆིན་པ་ལ་སོགས་པ་དེ་འདྲས་གང་ཡང་ཡོད་མ་རེད། ཡོད་མ་རེད། ང་རང་ཚོ་ལུས་པོ་རགས་པ་དེ་ལ་གློ་བ་དགོས་རེད་སྙིང་པ་སྙིང་དགོས་རེད་མཆིན་པ་དགོས་རེད་ཨ་ནི་ད་རེ་ཚོ་རེ་སྒང་ག་དགོས་རེད་བ་ཁོ་ལས་ཀ་བྱེད་མཁན་ཨ་ནི་འཕྲུལ་འཁོར་མ་ལག་ཆ་ཚང་དེ་དགོས་རེད་བ།

ད་སྒྱུ་མའི་སྐུ་དེ་ག་འདྲ་ཡོང་ཟེར་ན། ཁོ་མེ་སྲེག་གཏང་ཡ་ཡོད་བ་མ་རེད། ཁོ་ལ་དཔེར་ན་ཨ་ནི་མེ་མདའ་རྒྱབ་ནས་བསད་ཐུབ་ཀི་མ་རེད། དེ་ཁོ་ས་དོང་ནང་ལ་སྦས་ནས་སྦ་ཐུབ་ཀི་མ་རེད། ད་གང་ཡང་བྱེད་ནས་མེ་ཡིས་མི་ཚུགས་ཚེ་མེ་ཡིས་མི་ཚུགས་ཆུ་ཡིས་མི་ཚུགས་དུག་གིས་མི་ཚུགས་ཨ་ད་དེ་འདྲའི་དྲི་བ་རེད། ཁོ་ན་བཟས་དེ་སྔ་མ་དེ་ནས་དེ་ནས་ཀརྨ་པ་དེ་ནས་ཀརྨ་པཀྵི་དེ་ནས་སོག་ཡུལ་ལ་ཕེབས་ནས་ཨ་ནི་ཧུ་པི་ལེ་གིས་ཨ་ནི་མེ་སྲེག་བཏང་རེད་མེས་མི་ཚུགས་པ་རེད།